ཨ་མི་རི་ཀའི་སྲིད་འཛིན་ཟུར་པ Donald Trump གྱིས། ནེ་ཏོ་ཅེས་པའི་ནུབ་གླིང་རྒྱ་མཚོ་བྱང་མའི་དམག་དོན་ཆིངས་ཡིག་སྒྲིག་འཛུགས་ཀྱི་འགྲོ་གྲོན་ཆེད་དུ། དངུལ་འབབ་མ་སྤྲོད་མཁན་གྱི་ཚོགས་ཁོངས་རྒྱལ་ཁབ་ཚོའི་ཐོག་རྒྱལ་ཁབ་གཞན་གྱིས་བཙན་རྒོལ་ལ་སོགས་པ་བྱས་ཚེ་དེ་དག་སྲུང་སྐྱོབ་བྱེད་འཆར་མེད་ཅེས་ཉེན་བརྡ་གནང་ཡོད་པ་རེད། དེ་ཡང་ཉེ་དུས་ཨ་མི་རི་ཀའི་སྲིད་འཛིན་ཟུར་པ Donald Trump གྱིས་ལྷོ་ཀེ་རོ་ལི་ནའི་མངའ་སྡེའི་ནང་སྲིད་འཛིན་གྱི་འོས་བསྡུའི་དྲིལ་བསྒྲགས་ལས་འགུལ་སྤེལ་བའི་འདུ་འཛོམས་ཤིག་གི་སར་ཁོང་གིས། གལ་ཏེ་ཨུ་རུ་སུས་ནེ་ཏོ་སྒྲིག་ཁོངས་སུ་ཡོད་པའི་རྒྱལ་ཁབ་ཞིག་ལ་གཏོར་རྒོལ་བཏང་ཚེ། སྒྲིག་འཛུགས་དེའི་ནང་ཡོད་པའི་བསྡུ་བྱ་མ་རྒྱག་མཁན་གྱི་ཚོགས་ཁོངས་རྒྱལ་ཁབ་ཚོ་སྲུང་སྐྱོབ་བྱེད་འཆར་མེད་ཅེས་གསུངས་པ་དང་ཆབས་ཅིག་ཁོང་གིས་ནེ་ཏོ་ཚོགས་ཁོངས་རྒྱལ་ཁབ་ཚོས་དངུལ་གྱི་བསྡུ་བྱ་རྒྱག་དགོས་པའི་སྐུལ་འདེད་བྱེད་ཀྱི་ཡོད་ཅེས་དང། གལ་ཏེ་བསྡུ་བྱ་མ་བརྒྱབ་པ་ཡིན་ན། བསྡུ་བྱ་མ་རྒྱག་མཁན་གྱི་རྒྱལ་ཁབ་དེ་དག་སྲུང་སྐྱོབ་བྱེད་རྩིས་མེད་ཅེས་གསུངས་ཡོད་པ་དེར་ནེ་ཏོ་སྒྲིག་འཛུགས་ཀྱི་ཚོགས་ཁོངས་རྒྱལ་ཁབ་རྣམས་བློ་འཚབ་སྐྱེ་གཞི་ཞིག་ཆགས་ཡོད་པ་རེད། འཛམ་གླིང་དམག་ཆེན་གཉིས་པ་མཇུག་སྒྲིལ་བྱས་པ་ནས་བཟུང་ནེ་ཏོ་སྒྲིག་འཛུགས་ཀྱི་ཚོགས་ཁོངས་རྒྱལ་ཁབ་རྣམས་ཐུན་མོང་གིས་སྒྲིག་འཛུགས་དེའི་ནང་ཡོད་པའི་རྒྱལ་ཁབ་ཇི་འདྲ་ཞིག་ལ་གཏོར་རྒོལ་གྱི་གནས་ཚུལ་བྱུང་ཚེ་གཏོར་རྒོལ་ཕོག་ཡུལ་རྒྱལ་ཁབ་དེ་ལ་སྒྲིག་འཛུགས་དེའི་ནང་ཡོད་པའི་ཚོགས་ཁོངས་རྒྱལ་ཁབ་ཚང་མས་མགྲིན་དབྱངས་གཅིག་གྱུར་གྱི་ཐོག་ནས་རྒྱབ་སྐྱོར་བྱ་རྒྱུར་ཆོད་སེམས་བརྟན་པོར་གནས་ཡོད་ཀྱང་ད་ཆ་ནེ་ཏོ་སྒྲིག་འཛུགས་ནང་ཡོད་པའི་ཨ་མི་རི་ཀའི་སྤྱི་མཐུན་ཚོགས་ཁོངས་ཀྱི་སྲིད་འཛིན་གྱི་འོས་མི་སྐུ་ཞབས Donald Trump གྱིས་གློ་བུར་ཧ་ཅང་ཐལ་ཆ་ཆེ་བའི་བཀའ་མོལ་གནང་ཡོད་པ་རེད། སྲིད་འཛིན་ཟུར་པ Donald Trump གྱིས་གོང་ཞུས་གནང་བའི་གཏམ་བཤད་དེར་དམངས་གཙོ་ཚོགས་ཁོངས་ཀྱི་སྲིད་འཛིན་གྱི་འོས་མི་ད་ལྟའི་སྲིད་འཛིན་ལས་ཐོག་པ Joe Biden གྱིས་སྐྱོན་བརྗོད་ཤུགས་ཆེ་གནང་བ་དང་འབྲེལ་ཁོང་གི་ངོས་ནས་ནེ་ཏོ་སྒྲིག་འཛུགས་ལ་རྒྱབ་སྐྱོར་ཆ་ཚང་གནང་གི་ཡིན་ཞེས་གསུངས་ཡོད་པ་རེད། དེ་བཞིན་ནེ་ཏོ་སྒྲིག་འཛུགས་ཀྱི་འགན་འཛིན། Jens Stoltenberg། གིས་རྒྱུན་ལྡན་དང་མི་འདྲ་བར་སྲིད་འཛིན་ཟུར་པ Trump གྱི་གཏམ་བཤད་དེར་དགག་པ་ཤུགས་ཆེ་བསྐྱོན་པ་དང་སྦྲགས། གལ་ཏེ་སྲིད་འཛིན་ཟུར་པ Trump གྱིས་གསུངས་པ་དེ་ལ་ཆ་བཞག་ན་དེ་ནི་ནེ་ཏོ་སྒྲིག་འཛུགས་ཀྱི་སྒྲིག་གཞི་དང་རྒྱབ་འགལ་དུ་ཕྱིན་པ་ཞིག་ཡིན་པ་མ་ཟད། དེ་ལྟར་བྱས་ཚེ་དེས་ཚོགས་ཁོངས་རྒྱལ་ཁབ་གཅིག་གིས་གཅིག་ལ་སྲུང་སྐྱོབ་བྱེད་མ་ཐུབ་པའི་གནས་སྟངས་ཆགས་རྒྱུ་ཡིན་པ་དང། དེའི་ནང་ཨ་མི་རི་ཀ་ཡང་ཚུད་ཡོད་པའི་འགྲེལ་བརྗོད་གནང་འདུག་དེང་སྐབས་ཨུ་རུ་སུས་ཡུཀ་རེན་ཐོག་དམག་འཐབ་བྱེད་བཞིན་ཡོད་པར་ཨ་མི་རི་ཀས་ཡུཀ་རེན་ལ་རྒྱབ་སྐྱོར་དང་སྲུང་སྐྱོབ་ཤུགས་ཆེ་གནང་བའི་སྐབས་འདིར་གལ་ཏེ Donald Trump ཨ་མི་རི་ཀའི་སྲིད་འཛིན་ལ་བསྐྱར་དུ་འོས་འདེམས་བྱུང་ཚེ་དེས་ཡུཀ་རེན་ཐོག་ཨ་མི་རི་ཀས་རྒྱབ་སྐྱོར་གྱི་ལས་དོན་སྤེལ་ཕྱོགས་ཐོག་ཤུགས་རྐྱེན་ཆེན་པོ་ཐེབས་སྲིད་པར་བརྟེན་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་ཚོགས་ཁོངས་རྒྱལ་ཁབ་རྣམས་ཀྱི་འགོ་ཁྲིད་རྣམས་ཧ་ཅང་བློ་འཚབ་སྐྱེ་གཞི་ཞིག་ཀྱང་ཆགས་ཡོད་པ་རེད། གཞི་གང་ལོ་ངོ་བཞི་མིན་ཙམ་ཞིག་གི་གོང་དུ་སྲིད་འཛིན་ཟུར་པ Donald Trump ཨ་མི་རི་ཀའི་སྲིད་འཛིན་ཡིན་པའི་སྐབས་སུ་ཁོང་གིས། ཨ་མི་རི་ཀ་ནེ་ཏོ་སྒྲིག་ཁོངས་ནས་ཕྱིར་འཐེན་བྱ་རྒྱུའི་བསམ་གཞིགས་བྱེད་ཀྱི་ཡོད་ཚུལ་གྱི་གནས་ཚུལ་ཐོན་ཡོད་པ་དང། དེ་བཞིན་སྐབས་དེར་ཁོང་གིས་འཇར་མ་ནི་ལ་སོགས་པའི་ནེ་ཏྲོ་སྒྲིག་ཁོངས་ཀྱི་ཚོགས་ཁོངས་རྒྱལ་ཁབ་རེ་རེས་སོ་སོའི་རྒྱལ་ཁབ་ཀྱི་ཡོང་འབབ་ནས་ཨ་སྒོར་བརྒྱ་ཆ་གཉིས་རེ་ནེ་ཏྲོ་སྒྲིག་འཛུགས་ལ་བསྡུ་བྱ་རྒྱག་དགོས་པའི་གཏམ་བཤད་སོགས་གནང་མྱོང་ཡོད་པ་རེད། དེ་དང་ཕྱོགས་མཚུངས་ནེ་ཏྲོ་སྒྲིག་འཛུགས་ཀྱི་ཚོགས་ཁོངས་རྒྱལ་ཁབ་ཞིག་གི་ཕྱི་འབྲེལ་མི་སྣ་གཉིས་པ་ཞིག་གིས AFP གསར་སྤེལ་ལས་ཁང་ལ། སྲིད་འཛིན་ཟུར་པ Donald Trump གིས་གཏམ་བཤད་དེ་འདྲ་ཞིག་བྱེད་ཀྱི་རེད་བསམ་པ་ང་ཚོ་ཚང་མ་ལ་རྒྱུས་མངའ་དང་ཤེས་རྟོགས་ཡོད་ཅེས་གསུངས་འདུག་ཨ་མི་རི་ཀའི་སྲིད་འཛིན་གྱི་འོས་བསྡུ་བྱེད་པ་ལ་ད་ཆ་ཟླ་བ་དགུ་ཙམ་མ་གཏོགས་མེད་པའི་སྐབས་འདིར་སྤྱི་མཐུན་ཚོགས་ཁོངས་ཀྱི་སྲིད་འཛིན་གྱི་འོས་མི་ཏྲོ་ནལ་ཏྲམ་གྱིས་གོང་ཞུས་གཏམ་བཤད་དེ་གནང་བ་ཞིག་ཡིན་པ་དང། དེ་ནི་ཨ་མི་རི་ཀའི་འདས་པའི་ལོ་རྒྱུས་ཀྱི་ནང་དེ་འདྲའི་བཀའ་མོལ་གནང་བ་ནི་ཐབས་སྡུག་ཤོས་ཤིག་ལ་ངོས་འཛིན་བྱེད་ཀྱི་ཡོད་འདུག་དེ་དང་ཕྱོགས་མཚུངས་སྲིད་འཛིན་ཟུར་པ་ཏྲམ་གྱིས་དེའི་སྔོན་ཨུ་རུ་སུའི་སྲིད་འཛིན་པུ་ཏྲིན་དང་མཐུན་ཐབས་བྱེད་ཀྱི་ཡོད་པར་སྐྱོན་བརྗོད་བྱས་མྱོང་ཡོད་པར་བརྟེན། གལ་ཏེ་ཁོང་ཨ་མི་རི་ཀའི་སྲིད་འཛིན་ལ་སླར་ཡང་འདེམས་ཐོན་བྱུང་ཚེ། ཁོང་གིས་ཡུཀ་རེན་ལ་དྲག་པོའི་རོགས་རམ་བྱ་རྒྱུ་ཉུང་དུ་གཏོང་སྲིད་པའི་སྔོན་དཔག་ཀྱང་བྱེད་ཀྱི་ཡོད་པ་རེད།